ཆེ་ཁ་ར་ལུ་ཀན་གཅུས་ཀྱིས་བཀའ་ཁྲི་གི་འགོ་ལས་པའི་ལས་ཤག་བཀའ་དྲིན་ཆེ་ཟེར་ཞུ་ནི། ཁ་ཆེ་བོ་ར་ང་ཆེ་ཕམ་པིན་ཆ་དུས་ཚོད་ལུ་དོ་རུ་ར་རྒན་ངའི་དུས་ཚོད་ལུ་ང་གི་ཆེ་ཕམ་པིན་ཆ་དུས་ཚོད་ཨིན་ཡིན་སེ་ང་གི་ཆེ་རུ་ཁ་ར་ལུ་ལས་གཞོམ་ཅི་འདི་བཟོ་མེད་གི་བཀའ་གི་འགོ་ལས་པའི་གནའ་དེ་བལ་ཡུལ་འདི་བཀའ་དེ་གི་ནང་ཞིང་ཆེ་གི་ལ་ལེན་ཐབས་ཇོ་བོ་རུ་ཆེ་བལ་ཅིན་སྣ་མ་ས་མེད་གི་ལས་གཞོམ་ཅི་ལུ་བསྟན་དེ་བའི་ལྗོངས། ད་རེས་ན་བ་ཆེ་གི་ང་ལུ་མིག་གི་རྟ་གེ་སེང་ལན་ང་མི་འོ་མི་ཤི། ང་གི་ཆེ་རྟ་གེ་སེང་ཆེ་འོ་མི་ཤི་ཆེ་ཡང་ཆི་བ་ནི་ཡ་ནག་ཚལ་ན་ལུ་འོ་ཡང་ཆི་བ་ནུ་ད་ཆི་ཁ་ལུ་རི་གལ་བྷ་འོ། དེ་ར་བེ་ཚུ་ཚུ་རུ་ནམ་ཆུ་རུ་ར་བེ་རུ་དི་སུ་མེ་གི་ཉི་མ་བེ་རུ་ཡང་ཆི་བ་འཁྲུ་བ་ཧ་སག་དི་བེ་རུ་ར་ཆེ་དི་སུ་མེ་གི་ཡ་ད་མ་ལམ་ད་དི་འཇོ་དི་བེ་འོ། འདས་པའི་སྦས་དུས་ཡོད་པྲུ་ཆི་པའི་ཅིན་ཆེ་ཀ་ར་གི་ལ་བ་ལུ་ར་མུ་བལ་སེ་མི་ཅི་ཆེ་ད་ཅི་ཁ་ར་བག་ཏི་བེ་ཧོང། འདི་སུ་མེ་གི་མུ་བལ་དི་ཆེ་གི་ལ་བ་ལུ་ཧོང་འདི་བེའུ་ད་ལུ་ཆེ་གི་འདི་སུ་མེ Internet བཙུག་ཏི་བེ་ཆེ་གི་འདི་སུ་མེ་གི་ལུ་ཅུ་འདི་ཚུ་ཧ་གོ་ནི་གི་དོན་ལུ་མ་ཚུ་ཚུབ་བོང། འདི་སུ་མེ་བཙུག་དི་བཞག་དུས་ཡོད་པྲུ་ཆི་བའི་ཅིན་ད་རེ་ན་བ་སྔགས་གི་ཆེ་ཀ་ར་ལུ་ཞུག་དི་བེ་ཡུ། ཁ་ཚ་ལུ་སྔགས་གི་ཆེ་ལུ་ཞུ་ཡི་འདི་སུ་མེ་རང་གི་ཕྱི་ད་དི་ན་མ་སི་མི་གི་ཡ་ད་མ་ཡ་སུབ་ཡང་ཆི་བ་རུས་ཏོ་འདི་ཚུ་ཅག་ཡ་སུབ། དུས་སུ་མེད་ཀྱི་རུས་ཏོག་ག་ལྟེ་བའི་མཐུད་སྐོར་ག་ཡང་ཅན་ཏོག་དུས་ཀུན་ཡིན་ན་ཡང་ཅི་བའི་ང་ཅི་དུས་སུ་མེད་དུས་རུས་ཏོག་ཆེག་དུས་ཡག་སུ་རུ་ར་དུས་ཁ་ར་རུས་ཅུ་སེ་ང་ཅི་ཀུ་ཤ་ནིན་ན་དེ་གི་ཁུ་ལ་ང་ཅི་གི་ལ་ལན་ཐབ་ནིག་དེ་ལུ་ཁ་ཚ་ང་གི་ལབ་དུས་བི་ཨོ་ཡིན་དེ་རེ་ང་གི་ཆེ་ལུ་དུས་སུ་མེད་གི་ང་ཅི་གི་ཧིབ་སེ་ལབ་ཡིན་མེད English ཁ་ལ་ལབ་ཆིབ་ཏུན་ཧིབ་དེ་བའི་ཏོ་ང་ཅི་འབྲུ་བི་ཁ་ལ་ལབ་རུ་ཅི་ཀེབ་ཀེབ་གི་ནང་ན་ཡུལ་མི་རུས་ཏོག་དུས་ཚོད་ཡག་དང་མ་ཡག་སུབ་རུ་ཆི་བའི་ཅིན་དུས་དུས་སུ་མེད་གི། ཀམ་དེ་ཚུལ་གྱིས་ཀམ་སྤོ་དེ་འཇོག་མི་སྲུབ། ཀམ་སྤོ་དེ་འཇོག་དང་ལུག་རྣལ་མ་སྲིན་མེད་ཀྱི་གཟུགས་རྣལ་མ་སྲིན་མེད་འབྲུ་སིལ་སིལ་གྱི་གཟུགས་ང་ཅིག་གིས་ཅང། འདི་ཅོག་ར་ཅིག་པོས་ར་ང་ཅིག་ལབ་ག་ལུག་ག་དེ་སོང་སོ་སུ་ཡོད་པོ། འདི་གཟུགས་ཀྱི་སྒོ་ལས་པའི་ང་ཅིག་མི་འདི་ཚུལ། མ་ཁྲམ་ག་ར་ར་ཨ་ཡ་ཡ་ཨུ་ཡུ་ཡུ་སིལ་རྣལ་མ་སིན་མེད་སྐད་ཅང་མེད་ན། འདི་ཅོག་ར་ཅིག་པོས་ར་ང་ཅིག་མི་འདི་ཚུལ་གྱིས་ན་ན་ལས་ར་རྣལ་མ་སིན་མེད་གཟུགས་ཀྱི་སྒོ་ལས་པའི་མི་འདི་ཚུལ་ལུག་རྣལ་མ་སིན་མེད་ཀྱི་གདོང་ལྟ་ང་ལས་ར་ཨུ་ནི་སུ་མེད་ར་དེའུ། མ་ཁྲམ་རུ་ར།

འདི་སྐད་བདུད་ཀྱི་ར་ལ་བེ་མ་ཐུབ་ད་ཐུན་ནི་བེ་མ་པ་ལ་ར་འདི་སྐམ་འདི་གི་མིག་གི་གཟུགས་འདི་ར་བ་མི་ཐི་བ་མི་ཐེ། འང་ནི་བེའུ་ད་ཐུན་ནི་བེ་འདི་གང་ལས་ར་ཁོ་ཁའུ་ཙུག་འདི་གི་བེ་ལབ་གཉིས་གི་ནང་ན་འུ་ལས་ར་ཁའུ་ཙུག་འདི་གི་བེ་ཁོ་འདི་ཚོ་མིག་གི་པུ་མུ་འདི་ཚོ་ཡ་ཡང་འཆི་བ་སྐམ་འདི་ཚོ་དྲུག་ཅུ་དྲུག་ཅུ་ར་འཇོ་འདི་བེ་ཡུ་འདི་ལྕོག་ར་ཅི་བེ་ར་འདི་ཚོ་མིག་གི་གཟུགས་ཆབ་འདི་ཧེབ་ད་ཐུན་ནི་བེ་ནམ་ཅི་བེ་རུ་ཆེ་གི་འདི་ཁྲོ་ལྷེ། ང་ལྕེ་ད་ཅི་ཁ་དི་ད་རེ་ན་བ་ང་ལྕེ་ར་གི། སྨན་ཟའོ་ད་ལུ་ང་ལྕེ་གི་སྨན་ག་དི་ཟན་ན་མ་ཤི་བ་ལུ་རེ་ཚ་སྐབས་ཚུ་ན་མ་ས་མེ་གི་མི་ཏོ་སུ་ལྕབ་ན་དུས་སུ་མེ་གི་ན་མ་ས་མེ་གི་མི་ཏོ་ཁ་ལུ་ན་མ་ས་མེ་འབྲུ་སི་སི་གི་ཉེན་ཁ་བག་དི་འོམ་ད་ལུ་ང་ལྕེ་གི་ག་ཅི་ཟའོ་མོ།

ཆེ་ཕམ་སྤུན་མཆེད་འདི་ཚོས་ག་ར་ལུ། ད་རེབ་ཆུ་རུད་ཀྱི་ལས་རིམ་འདི་ན་ལུ་ཆེ་ག་ར་ལུ་ཇན་པོ་ལེགས་སོ་ཡུས་སྐུ་གཟུགས་བཟང་པོ་སེ་ཞུ་ནི་ཨི། ང་ལུ་རེ་བ་ཡུས་འཆམ། ཆེ་ཕམ་སྤུན་མཆེད་འདི་ཚོས་ག་ར་གི། སེམས་ཀྱི་ན་ན་ལེ་ར། ཆེ། ཀི། ང་ངེད་ཀྱི་དྲན་ལུ་རྨི་ལམ་སྟབས་འདི་ཞུ་འདི་ཡོད་པུ་རུ་ཅི་བས་ཅི། ཀྱེ་མཆོད་ཀྱི་མནའ་མ་སེམས་མེད་ཀྱི་ཆེ་ག་ར་ལུ་ཅི་ལ་སྦོམ་ནའོ་སེ་ཞུ་ནི་ཨི། ད་རེ་ཁ་ཆེ་བོ་ར་ང་ཅི་ཚུགས་ཀྱི། ཆེ་ག་ར་ལུ། ང་གི།

ང་ཕྱི་ཚུལ་ག་ར་ལུག་སྐྱོན་བརྗོད་གི་ཅིག་ལ་སྦོམ་གནང་བ་སེ་ཞུ་ནི་ཨི། ད་མ་ར་ཞུ་ང་ད་ཉམས་ཅི་སྨན་ལམ་ཞུ་གི། ཚ་བརྒན་གཙོ་བོ་ཡུལ་ཤུལ་མ་ཞིག་ག། སྐྱོན་བརྗོད་ཆ་ར་གི། བམ་པིན་ཆ་འདི་ཚུལ་ཆ་ར་ལྟོ་ས་འདི་ཚུལ་ག་ར་ལུ། ང་ཅི་ར་གི། འདི་སུ་མེད་གི། བམ་པིན་ཆ་འདི་ཚུལ་ག་དེ་ག་དེ་ཡོད་ག། ང་ཅི་གི་འབྲུ་རྒས་ཁབ་འདི་ན་ལུ། ང་ཅི་ར་གི་ཡ། གུ་ལེ་མ་མ་ཇུ་སུན་སི་ཇུ་ལེ་མ་ཕ་ད་ཚུ་ང་ཅི་གི་རྟགས་དེ་ཡོད་པྲུ་ཅི་བས་ཅི། འདི་ཚུ་ག་ར་ལུ་ཁེན་ཅོ་ཆ་ར་གི་མདང་ཟི་བས་འདི་ཅི་མི་གོ་ལེ་བས་ཁོང་ག་ར་ལུ་ཅི་ལ་བོམ་གནང་སེ་ཞུ་ནི་ཨིན། འདི་སྨན་ལམ་འདི་ཡུལ་ཤུལ་གི་ཚེ་འདའ་ཞུ་ནི་ཨ་མེན། ད་རེ་ང་ཅེ་ཚུ་ག་ར་གི། ང་ཅེ་གི་ཁ་ཆེ་བ་ར་ང་ཅེ་མི་འདི་ཚུ་གི་སེམས་གི་ན་ན་ལེ་ར།

བྱ་རོ་ཏོ་ཚ་བྷམ་པིན་ཆ་ང་ཅེ་གྷ་ར་ཀླུ་ར་ན་མ་ས་མེ་གི་ལ་ལེ་ཤམ་བེ་དི་ཆི་མི་གོ་ལེ་བེ་ཀན་ཅོ་ལུ་ར་ང་ཅེ་གི་ལེ་ཤ་ག་དྲིན་ཚེ་ས་ཤུ་གབ་ཅི་ཨིན། དེ་མིན་ཚེ་ང་ཅེ་གི་ཁ་ཆེ་བ་ར་པཱལ་གི་དོ་རུ་ར་དི་སུ་མེ་སུང་ཤག་དི་བེ་ཡུ་ཡེ་ཤུ་མ་ཤི་ཀ་ག་དི་ས་ཛ་མུ་ལུ་ན་ལུ་ཇོན་དི་གི་བེ་ཁོ་ག་ཏེ་ལེ་ཇོམ་ཨིན་ན་དི་གི་གོ་ལེ་ང་ཅེ་གི་ཧ་གོ་གོ་པཱལ་གི་ལབ་དཱ་ལུ་ཡེ་ཤུ་མ་ཤི་ཀ་དི་ང་ཅེ་གི

ཧྥན་ཧ་ཤི་མ་ར་ལི་མ་ཧོམ་དཱ་ལུ་ང་ཅེ་ལུ་ང་ཅེ་གུ་ང་ཅེ་ག་ཅི་ན་ལུ་ཧོམ་མོ་སེ་ཅིན་ང་ཅེ་བཱ་སི་ན་མེ་མེ་ང་ཅེ་ཀྲེན་ན་ལུ་ཧོམ་ཨི་མེ། དེའི་ང་ལུ་ཀྲེན་ན་ལུ་ཇོའུ་དཱ་ལུ་དེའི་གང་ལུ་མི་མ་ཏྲོའུ་མ་ཏྲོའུ་གི་ལུ་མི་དེ་ཚོས་ང་ཅེ་ཕྱེག་དི་བེ་དུ། ང་ཅེ་ཕྱེག་དི་དེབ་དཱ་ལུ་དེའི་གང་ལེ་ར། དེའི། སུ་ཉེ་སྣ་མི་མི་མ་ཏྲོའུ་མ་ཏྲོའུ་ཅི་ཧོམ་མེ་ལ་ལུ་ཅི་ལབ་མི་མི་ལ་ལུ་ཅི་ཀ་མི་མི་ལ་ལུ་མི་ཏོན་མ་ཐོམ་བ། ལ་ལུ་ཅི་ཁ་ལབ་ཀ་སིན་ལ་མ་སུ་བ། ནམ་མ་སེམས་མེད་ཀྱི། བ་ཐོབ་པའི་ཡུལ་བདུད་མི་བྱེད་མཐོང་ཅི། མ་འགྲོ་བུ་མ་འགྲོ་གི་མི་བདུད་ཚུལ་སྔ་ཕྱི་མཐོང་འདི་པའི་ཡུལ། ལས་ཤ་ཆིག་ཏོག་རུ་ར། ནམ་མ་སེམས་མེད་ཀྱི། རྒྱུ་ཟེར་ལབ་ད་ལུ་ནམ་མ་སེམས་མེད་ཀྱི་ཁོང་ནམ་མ་སེམས་མེད་ཕྱུབ་ཨིན་ནི་རིག་གི་ཁོང་ལུ་ནམ་མ་སེམས་ཏུ་རུ་ཡབ་ད་ཏིན་འདི་པའི། ཁོང་ཡ་འདི་སུ་མེད་ང་ཅི་ད་ཆི་ཁའི་ཁོང་གི་ཡ་འདི་སུ་མེད་ཧོང་འདི་པའི་བདུད། དེ་ལས་སྔགས་ཀྱི། འདི་ཡི་ཤུགས་ལས་ང་ལྕེ་ཚུགས་ཀྱི་སེམས་ཀྱི་ནང་ན་ལས་ར་མནོ་བསམ་ལས་གཞོལ་བའི་རྟགས་ཡིན། ཁོང་ང་ལྕེ་དང་གཅིག་ཁ་ག་གཅིག་པའི་ས་འོམ་ཨི་མོ། འདི་ཀྱི་ཁུག་ལས། ང་ལྕེ་ཀྱི་སེམས་ཀྱི་ནང་ན་ལས་ར་དྲི་བ་གཅིག་འོམ་ཨི་མེ། འདི་དྲི་བ་འདི་ག་ལྟེ་བའི་དྲི་མོ་སེར་ལབ་ལྟ་ལུ། ཁྱེད་ང་ལྕེ་དང་གཅིག་ཁ་འཇོག་ཨི་མེ། ད་ཁྱེད་སེར་ལབ་ལྟ་ལུ་ཁྱེད་མནའ་མ་ས་མེད་ཀྱི།

ག་གཅིག་གིས་བློ་རྒྱུད་བསླབ་ནི་ཨི་ན་མ་ཨ་ནོ་འདི་གི་བས་འདི་སྨིད་དུ་བཅུ་ཡས་ངའི་ང་དང་ཅི་ཁ་རུ་ང་ཅི་ཚུ་ཅི་ཁ་བས་འདོད་གི་བས་ཧོན་ཡིན་ཁ་བསླབ་འདི་བས་ཧོམ་ད་ལུ་ཁོ་གི་ང་ང་ག་ཅིག་བས་ཨུ་ན་འདི་གི་ཀུ་ལ་ཧ་ཁོ་སུབ་ཅིག་ང་ཡེ་ཤུ་མ་ཤི་ཀ་གི་ང་འདི་ཚུ་མེད་གི་ཆག་ལ་བས་མེད་ཅིག་ཨི་མེད་ང་མནའ་མ་སེ་མེད་གི་ཁོ་ཁོ་ཨེ་ང་ང་འདི་མནའ་མ་སེ་མེད་གི་ཕྱུབ་བཟུ་མེད་ཐོང་འདི་ཨི་མེད་འདི་བས་ད་ལུ་ཕྱུབ་བཟོད་བསླབ་ད་ལུ་ངའི་ན་ལུ་ཏུ་རུ་མི་ངའི་ན་ལུ་འདི་ཚུ་མེད་གི།

ཁྲོམ་གཅིག་ལས་མ་དོ་རུ་ར་ཁོ་སྐམ་ལམ་འཇོག་བསྡི་གི་བས་འདིའི་གང་ལོ་ལམ་འཇོག་བསྡི་འཇོག་གབ་ཨིན་ཁོ་ག་རི་ན་འཇོག་འཇོག་ག་སེང་ག་རི་མི་བསྡད་བའོ་ད་ལོ་གནམ་གྲུ་ན་འཇོག་ག་སེང་འདི་གང་ལོའི་གནམ་གྲུ་མི་འོང་ནི་བའོ་ད་བསྟི་འདི་བས་ཡོད་ཤོས་མ་ཤི་ག་གི་ཁོ་སྐམ་གི་བཙུག་བསྡི་གི་བས་ག་དེ་ལོའི་ཧི་ཁོ།